ད་དུ་བ་དེ་གྲུབ་ཟིན་མི་འཐད་པ་ཟེར་ད་ལྟ་འདིར་རྗེས་ཁྱབ་སྟོན་པ་རྟགས་ཚུལ་གཉིས་པ་དེ་ལ་ཡིན་པའི་ཐད་ཁར་སེམས་ཏེ། དང་པོ་ནི་མཐུན་ཕྱོགས་ཁོ་ན་ལ་ཡོད་པར་གྲུབ་ན་མཐུན་དཔེ་ལ་ཡོད་པར་གྲུབ་པས་མ་ཁྱབ་པ་ད་དུ་བ་རྗེས་ཁྱབ་གྲུབ་ན་བསྒྲུབ་བྱ་གྲུབ་མོད་ཀྱི་རྟགས་དེ་རེད་བ་སྐྱོན་གོ་དེ་རེད་བའང། མཐུན་ཕྱོགས་ཁོ་ན་ལ་ཡོད་པར་གྲུབ་ན། རྗེས་ཁྱབ་སྟོན་དུས་རྟགས་དེ་མཐུན་དཔེའི་སྟེང་དུ་འགོད་ཚུལ་མཐུན་པར་ཡོད་པ་ཉིད་ཚད་མས་ངེས་པ་རེད་ཟེར་ལབ་ཚར་སོང་ལབ་མ་སོང། རེད་པའང། རྟགས་ཚུལ་དང་པོ་སྟོན་ས་གོ་ལ་མཐུན་དཔེ་ཆོས་ཅན་དེ་བཞག་སོང་ན། རྟགས་ཚུལ་དང་པོ་སྟོན་དུས་རྟགས་དེ་མཐུན་དཔེ་ཆོས་ཅན་དུ་ཡོད་པ་ཉིད་དུ་ཚད་མས་ངེས་པ་གཅིག་ལ།

མཐུན་ཕྱོགས་ཁོ་ན་ལ་ཡོད་པར་གྲུབ་ན་ད་དེ་རང་ལུགས་བལྟ་ས་རེད་ཁ་ཅིག་གིས་བལྟ་ས་རེད། རང་ལུགས་རེད་བ་རང་ལུགས་ཀྱི་ཁ་ཅིག་ཁོ་ལ་ལབ་དགོས་ཨར་བ། ད་འདིར་སྐྱོན་འདུག་ཟེར་ཡང་སྐྱོན་ཅི་འདུག་ཟེར་ལན་ཅིག་བརྒྱབ་པ་འོ་དེ་འགྲིག་མི་འདུག་བྱས་ད་ད། མཐུན་ཕྱོགས་ཁོ་ན་ལ་ཡོད་པར་གྲུབ་ན་མཐུན་དཔེ་ལ་ཡོད་པར་གྲུབ་པས་ཁྱབ་པ་ག་བ་ཁས་ལེན་སོང་ཟེར་ན། རྟགས་ཚུལ་གཉིས་པ་སྟོན་པའི་ཚིག་དེ་རྟགས་མཐུན་དཔེ་ཆོས་ཅན་གྱི་སྟེང་དུ་ཡོད་པ་ཉིད་དུ་ཚད་མས་ངེས་པ་དེ་ངེས་པར་དུ་བསྟན་དགོས་རེད་ཟེར་ལབ་པ་ཡིན་པའི་ཕྱིར། དགོས་ཟེར་དགོས་ཨང་ག་རེ་ཟེར་ན་རྟགས་ཚུལ་གཉིས་པ་སྟོན་པའི་ཚིག་ཡིན་པའི་ཕྱིར་ཟེར་གི་ཨར་བ། ད་རྟགས་ཚུལ་གཉིས་པ་བསྟན་དུས་ག་རེ་བསྟན་དགོས་རེད་ཟེར་དུས། རྟགས་དེ་མཐུན་དཔེ་ཆོས་ཅན་གྱི་སྟེང་དུ་ཡོད་པ་ཉིད་ཚད་མས་ངེས་པར་བསྟན་དགོས་རེད་ཟེར་ལབ་ཨར་བ། ད་རང་ལུགས་ལ་ག་རེ་མོ་དགོས།

བཀོད་ཡོང་དུས་རྟགས་དེ་ཀྱི་རྗེས་ཁྱབ་རྟོགས་དུས་ཙང་ཕྱི་རྒོལ་དེས་ག་རེ་རྟོགས་པ་རེད་ཟེར་ན། བྱས་པ་དེ་མཐུན་ཕྱོགས་ཁོ་ན་ལ་ཡོད་པ་ཉིད་དུ་ཚད་མས་ངེས་པ་རེད་མ་གཏོགས་བྱས་པ་དེ་མཐུན་དཔེ་བུམ་པ་ལ་ཡོད་པ་ཉིད་དུ། ཨོའོ་ངེས་དགོས་མ་རེད་ཟེར་གྱི་ཨོར་བའང་མོ་དགོས་རེད་ཟེར་གལ་སྲིད་ངེས་སོང་ན་ད་རྗེས་ཁྱབ་གྲུབ་ན་བསྒྲུབ་བྱ་གྲུབ་པའི་སྐྱོན་ཅིག་ཆགས་ཀྱི་རེད་ཟེར་ད་དེ་བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྟངས་ལ་སྟངས་ས་ཡོད་མ་རེད་ད་ལྟ་དེ

མཐུན་ཕྱོགས་ཞེས་པའི་ད་ང་ཚོའི་གི་རྟགས་རིགས་ནང་ལ་ཡོད་རེད་བ། མཐུན་ཕྱོགས་ལ་ཡོད་མེད་ཅེས་པའི་མཐུན་ཕྱོགས་དང། མཐུན་ཕྱོགས་ཞེས་པའི་ཕྱོགས་གཉིས་ལ་མི་འདྲ་ཡི་ཁྱད་པར་ཞོག་གོ་ཟེར་བ་ཡིན་པའི་ཕྱིར། མཐུན་ཕྱོགས་ལ་ཡོད་མེད་ཅེས་པའི་ཕྱོགས་དེ་ལ་མི་རྟག་པའི་སྤྱི་ལྡོག་ཙམ། མི་རྟག་པ་ག་རེ་ཟེར་བསྒྲུབ་བྱའི་ཆོས་དེ། དེ་བཞག་གོ་རེ་མ་གཏོགས་གང་བྱུང་མ་བྱུང་བཞག་རྒྱུའང་མ་རེད་ཟེར་ལབ་པའི་ཕྱིར་ད་ད་མཐུན་དཔེ་བུམ་པ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་ཟེར་ན་མཐུན་ཕྱོགས་ལ་ཡོད་སའི་མི་རྟག་པ་སྤྱི་ལྡོག་པ་དེ་སླེབས་པ་རེད་བ། ད་ཡིན་དུས་ཙང་བྱས་པ་དེ། ད་རྟགས་ཚུལ་གཉིས་པ་གྲུབ་དུས་བྱས་པ་དེ། མི་རྟག་པའི་སྟེང་དུ་འགོད་ཚུལ་མཐུན་པར་ཡོད་པ་ཉིད་དུ་ཚད་མས་ངེས་གོ་རེ་བ། དེ་ངེས་ཡོང་དུས་ཙང་ད་ཡིན་དུས་ཙང་མཐུན་དཔེ་བུམ་པ་གར་འགོ།

དེ་དུས་ད་ར་ནས་མཐུན་ཕྱོགས་ཁོ་ན་ལ་ཡོད་པ་ངེས་ཟེར་ཡག་གོ་ལ་ཨ་མ་དེ་བྱས་པ་དེ་མི་རྟག་པ་ལ་ཡོད་པ་ངེས་པ་རེད་བ་དེ་ངེས་ཡོང་དུས་ད་དེ་ངེས་པ་དང་མཉམ་པོ་ལ་མི་རྟག་པ་ཚད་མས་ངེས་པ་རེད་མི་རྟག་པ་ཚད་མས་ངེས་དུས་ད་མི་རྟག་པ་ཁོ་རང་མི་རྟག་པ་ལ་ཡོད་པ་ཚད་མས་ངེས་པ་རེད། ད་མི་རྟག་པ་དེ་མི་རྟག་པ་ལ་ཡོད་པ་ཚད་མས་ངེས་ན་མི་རྟག་པ་མཐུན་དཔེ་བུམ་པ་ལ་ཡོད་པ་ངེས་པས་ཁྱབ་ཀྱི་འདུག་ན།